ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ཐོག་ལ་ཡ། བཞུགས་སྒར་རྡ་རམ་ས་ལ། ཉེ་འདབས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་དེ་དང་བསྟུན་བྱས། ཤེས་ཡོན་བསྟི་གནས་ཁང། དེ་ནས་ནི། བོད་ཀྱི་ཆོས་དང་རིག་གཞུང་རེད་ལྷག་པར་དུ་བོད་ཀྱི་སྐད་ཡིག་དང་རིག་གནས་ཐོག་ལ་ཡ། ཞབས་འདེགས་ག་འདྲ་ཅིག་སྒྲུབ་ཐུབ་ཡོད་མེད་སོགས་ཀྱི་ཐད་ལ་ཡ། གླེང་མོལ་ཁག་ཅིག་ཞུ་གི་ཡིན། ཐོག་མར་དེ་ལ་ཡ། ང་ཚོའི་ལས་རིམ་འདིའི་ཐོག་ལ་ཡ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི། སློབ་སྤྱི་རྒན་པ་སངས་ཚེ་རིང་ལགས་དང་ལྷན་དུ་མཐོ་རིམ་སློབ་གཉེར་ཁང་དེ་གི་ད་ལྟའི་གནས་སྟངས་དང་ཨ་ནི། མ་འོངས་ཀྱི་ལས་འཆར་རེད། ད་ལྟའི་ཨ་ནི་ཅིག་གི། ཁོར་ཡུག།

གི་གཞུང་གི་དྲུང་ཆེ་རྣམ་པ། ཨ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་འགོ་ཁྲིད་རྣམ་པ་དེ་ཨ་ནི་ད་ནི་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་དང་ད་རེས་ཀྱི་དམིགས་བསལ་གཅིག་གི་ང་རང་ཚོ་ཚང་རིགས་སློབ་སྟེང་ཤོད་གཉིས་ཆ་ལ་ད་ག་ཡོད་པ་འདི་ག་རེ་ཟེར་སློབ་ཟུར་མང་པོ་ཞེ་པོ་ཅིག་འདུག་ཟེར་ཏེ་མཛད་སྒོ་ལ་ཁྲིད་སྐུལ་རྐྱང་བྱས་གང་ལྟར་མཛད་སྒོ་དཔེ་མི་སྲིད་ཀྱི་ལེགས་གྲུབ་དང་ཡག་པོ་ཞེ་པོ་ཅིག་བྱུང་སོང་ཨ་ནི་འདིའི་སྐབས་སུ་ད་ང་རང་ཚོ་ད་ཅིག་གི་བཀའ་སློབ་རིམ་པ། མང་པོ་ཅིག་ཕེབས་ཡོད་རེད་དེ་ཚོ་ཕེབས་བྱུང་ན་ད་ཅིག་གི་ད་རེས་ཞུ་མི་དགོས་བྱས་ཡིན་པ་ཡིན་ནའི་ད་ང་ཚོ་གི་ད་རེས་དམིགས་བསལ་འདི་ལ་རིགས་སློབ་སྟེང་ཤོད་གཉིས་ཀྱི་ཨ་ནི་ཅིག་གི་བྱས་པ་ཅན་གྱི་སློབ་པ་སློབ་མ་སློབ་ཟུར་བཞི་ལ་ཨ་ནི་འཁོར་ལོ་གསུམ་གྱི་གཟེངས་རྟགས་དེ་འདྲས་ཅིག་ཡང་ཕུལ་ཐུབ་ཡོད་རེད་འོ་དེ་ཅིག་ལས་འདི་འདྲས་ཞུས་ན།

ང་ཚོ་གི་སྡོམ་འདི་དག་སློབ་ཕྲུག་ལྔ་སྟོང་དྲུག་བརྒྱ་ལྷག་ཟེར་དུ་ཐོན་བཞག་འདིའི་ནང་ནས་ད་གང་ལྟར་ང་ཚོ་གི་ཅིག་གི་ལས་རིམ་འདྲ་མིན་ཅིག་རེད་བ། འདྲ་མིན་སྣ་ཚོགས་ཅིག་བརྒྱུད་རིམ་བྱས་བྱས་ཐོན་ཡོད་རེད། ཁག་ཅིག་ལས་བྱེད་འོས་སྦྱོང་བྱས་ཁག་ཅིག་མཐོ་རིམ་རིག་གནས་རབ་འབྱམས་པ་ཁག་ཅིག་གཙུག་ལག་རབ་འབྱམས་པ་ཁག་ཅིག་ཟུར་སྦྱོང་ད་ག་ནང་བཞིན་གྱི་ད་ལྟ་ཕྱི་རྒྱལ་ང་ཚོ་ཨེ་མོ་རི་མཐོ་སློབ་རེད་ཨར་ལམ་མཐོ་སློབ་རེད། དེ་ཚོ་མཉམ་དུ་མཉམ་འབྲེལ་ཀྱི་ལས་རིམ་གྱི་བརྒྱུད་ནས་ཡང་སློབ་ཕྲུག་མང་དག་ཅིག་འདུག་ཐོན་བཞག་དེ་ནས་དེ་ལྟ། ང་རང་ཚོ་ན་གཞོན་བོད་པའི་གི་ན་གཞོན་རྒྱ་གར་ལ་བཞུགས་མཁན་ཚོ་ལ་དབྱར་ཁ་གི་ད་ལྟ་དེ་བོད་ཀྱི་སྐད་དང་ཆོས་དང་རིག་གཞུང་གི་ཟབ་སྦྱོང་རེད་ད་ག་ནང་བཞིན་གྱི་ད་ལྟ་ཕྱི་རྒྱལ་ལ་བཞུགས་མཁན་གྱི་གཞོན་སྐྱེས་ཚོ་ལ་སྐད་དང་ཆོས་དང་རིག་གཞུང་གི་ཟབ་སྦྱོང་དེ་ཚོ་ཆ་ཚང་ཅིག་གི་ཕར་གྲངས་འབོར་དེ་བཏོན་ཡོང་དུས་ལྔ་སྟོང་དྲུག་བརྒྱ་ཡས་མས་ཅིག་འདུག་ཆགས་ཀྱི་འདུག་ད་ཡིན་ནས་ད་ལྟ་ཅིག་གི་སྤྱི་ཚོགས་ནང་ལ་ད་ལྟ་མ་ཅིག་གི་ད་ཕྱག་ལས་གནང་ཡས་དང་དེ་ཚོ་ཅིག་ང་ཚོ་ཡང་འདི་ལ་ཡང་ཅིག་དོ་སྣང་ཅིག་བྱས་པ་ཡིན་འདི་ནང་ནས་ད་ཤུགས་ཆེ་ཤོས་བཟོ་འདྲ་འདི་ད་དགེ་རྒན་གྱི་ཕྱག་ལས་དང་ད་ག་ནང་བཞིན་གྱི་གཞུང་ཞབས་སྲི་ཞུ་བ་དེ་འདྲས་འདུག་ས་ཆ་ལྟ་བུ་འདུག་ཨ་ནི་སློབ་ཕྲུག་ག་ལ་གང་འཚམ་ཅིག་ད་ལྟ་ནོར་བཟང་ལགས་ཁྱེད་རང་ལ་སོགས་པའི་གི་གསར་འགོད་པ་དང་ད་ག་ནང་བཞིན་གྱི་ཡིག་སྒྱུར་གནང་མཁན་ཨ་ནི་ད་ག་ནང་བཞིན་གྱི་དེ་འདྲ་སོ་སོ་གི་སྒེར་གྱི་ཐོག་ནས་ཡང་འདི་འདྲའི་དཔེ་ན་ཅིག་གི་ག་རེ་ལབ་དགོས་རེད་ལས་སྒོ་དེ་འདྲའི་སྤེལ་བྱས་ཕྱག་ལས་གནང་བསྡད་མཁན་ཨང། དེ་འདྲ་དམིགས་བསལ་གྱིས་ད་ད་ལྟའི་དུས་ཚོད་ལ་ད་རན་པ་འཚམས་པ་འདི་ག་རེ་ཆགས་ཀྱི་འདུག་ཟེར་ན་ང་ཚོ་གི་སློབ་ཟུར་མང་པོ་ཞེ་བོ་ཅིག་གིས་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཕར་ཕེབས་བྱས་ཨ་ནི་གཟའ་མཇུག་སློབ་གྲྭ་གི་ནང་ལ་ཨ་ནི་འདུག་དགེ་རྒན་གྱི་ཕྱག་ལས་གནང་བཞིན་པ་འདི་འདྲས་འདུག་ཆགས་ཀྱི་འདུག་དེ་བྱེད་དུས་གང་འདྲ་ཅིག་གིས་བོད་པའི་གི་ཆོས་དང་རིག་གཞུང་སྐད་གཙོ་བོ་མི་ཉམས་རྒྱུན་འཛིན་བྱེད་ཡས་ཀྱི་ཐོག་ལ

དོན་གྱི་བདག་པོ་ཕ་གི་ལ་ཡ་ད་ཅིག་སྐུ་ལས་སྐྱོན་གནང་མཁན་དགེ་ལགས་རྣམ་པ་ཚོ་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དགེ་ལགས་ཁྱེད་རྣམ་པ་ཚོ་གི་ད་སློབ་ཟུར་རྣམ་པ་ཚོ་གི་སྤྱི་ཚོགས་ནང་ལ་ཡ་དེ་འདྲས་ཅིག་གི་ཕྱག་ལས་གནང་བསྡད་ཀྱི་ཡོད་དུས་ཨ་ནི་ཅིག་གི་རྒན་དམ་པ་རྒན་བློ་བཟང་རྒྱ་མཚོ་ལགས་ཐོག་མར་རྒན་ཞིང་གཤེགས་དམ་པ་གི་ཐོག་མའི་དམིགས་ཡུལ་ནང་བཞིན་ཅིག་གི་འགྲུབ་འགྲུབ་ཀྱི་འདུག་ཨ་བསམས་ནས་ཅིག་གི་དེ་འདྲས་ཀྱི་དགོངས་པ་དེ་འདྲས་ཡོང་གི་ཡོད་ན་རྣམ་པ་ཚོ། ལགས་འོང་ད་དེའི་ཐོག་ལ་ང་ཚོ་དེ་འདྲས་ད་རེས་ཀྱི་དུས་དྲན་གྱི་ད་ཅིག་གི་སྲུང་བརྩི་ཞུ་ཡས་ཀྱི་ད་དམིགས་གོ་མ་སོང་ནས་གཙོ་བོ་འགྲོ་འདི་འདི་རེད་རྒན་གྱི་དགོངས་པ་གཞི་གཞིར་བཟུང་གིས་ད་གང་ལྟར་ང་ཚོ་འདི་རིགས་སློབ་སྟེང་ཤོད་གཉིས་ཀྱིས་ད་ལྟ་སྤྱི་ཚོགས་ལ་ཞབས་འདེགས་ཞུ་ཡས་འདིའི་ཐོག་ལ་ཨ་ནི་ག་འདྲས་བྱུང་འདུག་འདི་གཅིག་ང་ཚོ་གི་རྒྱབ་བཤད་བརྒྱབ་བྱས་ལྟ་ཡས་འགྲོ་འདི་ཆགས་ཀྱི་འདུག་ཨ་འདི་བྱེད་དུས་ང་ཚོ་གི་ད་ལས་བསྡོམས་དུ་དུ་མ་ཅིག་བསྒྲིགས་ཡོང་དུས་ང་རང་ཚོ་ནང་ལོགས་ལ་ད་ཚོར་བ་འགྲོ་ཤུགས་ཆེན་པོ་ཅིག་ཐུན་མོང་གིས་འདི་འདྲས་ཅིག་བྱུང་སོང་རྒན་གྱི་དགོངས་པ་བཞེས་པ་ལས་ད་རྦད་དེ་ཚད་ལས་བརྒལ་བ་ཅིག་གིས་ང་ཚོ་གི་ཞབས་འདེགས་ཞུ་ཐུབ་བཞག། དེ་འདྲའི་ཅིག་ང་ཚོ་སྤྱི་སྨོན་གི་ཚོར་བ་དེ་འདྲའི་ཅིག་སླེབས་སོང་ང། ལགས་ལགས་སོ་ད་ལྟ་དགེ་ལགས་གོང་དུ་བཀའ་གནང་པ་ནང་བཞིན། ཤེས་ཡོན་བསྟི་གནས་ཁང་འདིས་ད་བཙན་བྱོལ་ནང་ལོགས་ལ་མཐོ་རིམ་སློབ་སྦྱོང་བྱེད་ས་ཉུང་ཤས་ཡོད་པའི་ནང་ནས་གཙོ་བོ་ཆེ་ཤོས་ཅིག་ཆགས་ཀྱི་ཡོད་དུས་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཨ་ནི་གཅིག་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་ཀྱི་སྣེ་མོར་གཏོགས་པ་མང་པོས་ད་སྒྲིག་འཛུགས་ཤེས་ཡོན་བསྟི་གནས་ཁང་དེ་ལ་ཡ་རབ་དང་རིམ་པས་བསྔགས་བརྗོད་མང་པོ་ཅིག་གནང་ཡོད་རེད་ལ་ལྷག་པར་དུ་ད་རེས་མཛད་སྒོ་འདིའི་ཐོག་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་རིན་པོ་ཆེ་ཕེབས་འདུག་དེའི་ནང་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྔགས་བརྗོད་གནང་བ་དེ་འདྲ་ཡང་ཆགས་བསྡད་ཀྱི་འདུག་དགེ་ལགས་རྣམ་པ་ཚོ་ཐུགས་རྗེ་ཆེ་ཞུ་ཡ་དང་ད་ད་ལྟ་དགེ་ལགས་གོང་དུ་འདི་ཅིག་བཀའ་གནང་སོང་བ་ལ་ད་ལྟ་སློབ་ཟུར་ཐོན་མཁན་ལྔ་སྟོང་ཙམ་ཟེར་བཀའ་གནང་དུས་གང་ལ་བསྟི་གནས་ཁང་དེའི་ནང་ལ་ཡང་ལས་རིམ་མང་པོ་ཅིག་གནང་བསྡད་ཀྱི་ཡོད་རེད་གསུངས་དུས་སྔོན་མ་ང་ཚོ་ད་དགེ་ལགས་ད་ལྟ་གོང་དུ་ངའི་སྐོར་གསུངས་དུས་ག་ལ་ང་ཚོ་ཡོད་པའི་སྐབས་ལ་དགེ་ལགས་ད་ཅིག་ག་བཞུགས་རེད་ལས་རིམ་དེ་ཙམ་གྱི་མང་པོ་ཞིག་ཡོད་མ་རེད་ད་དེ་རིང་སང་ཉིན་ད་ང་ཚོ་ཐོན་ནས་ལོ་ཉི་ཤུ་དེ་འདྲ་ཟིན་འགྲོ་ཟིན་འགྲོ་ཆགས་བསྡད་ཀྱི་འདུག་འདིའི་བར་རུ་ལ་འགྱུར་བ་ཆེན་པོ་ཞེ་བོ་ཅིག་ཕྱིན་ཡོད་ཀྱི་རེད་དྲན་གྱི་འདུག་དགེ་ལགས་ད

ཨན། ད་ལྟའི་ཆ་ལ་ད་འགྱུར་བ་ཤུགས་ཆེན་པོ་ཅིག་ག་བ་ལ་ཐེབས་ཀྱི་ཡོད་རེད་ཟེར་ན་མཐོ་རིམ་རིག་གནས་རབ་འབྱམས་པ་གི་སློབ་ཚན་འདི་སྔོན་མ་ཡིན་པ་ཡིན་ན་ད་ལོ་གསུམ་གྱི་འདུག་ཟེར་ཆགས་ཀྱི་ཡོད་རེད་དེང་ད་ལྟའི་ཆ་ལ་ལོ་བཞི་བྱས་དེའི་ནང་ནས་ད་མཐོ་རིམ་རིག་གནས་རབ་འབྱམས་པའི་ནང་ལོགས་ལ་ཡིན་ཡིན་པ་ཡིན་ནའི་སློབ་ཕྲུག་ནང་ལོགས་ལ་ཡང་སློབ་ཕྲུག་ད་སློབ་སྦྱོང་གི་གནས་ཚད་རབ་འབྲིང་ཐ་དེ་འདྲས་ཅིག་ཡོང་བསྡད་ཀྱི་ཡོད་དུས་སློབ་ཕྲུག་ད་ཅིག་གིས་རབ། དེའི་ཁོངས་ལ་ཡིན་པའི་གི་སློབ་མ་ཚོ་ལ་ཡང་དམིགས་བསལ་གྱི་ད་ང་ཚོར་གོ་སྐབས་དང་དོ་སྣང་ཡོང་ཡའི་ཆེད་དུ་ཨ་ནི་ཆེད་སྦྱོང་གི་འཛིན་གྲྭ་ལབ་བྱས་འཛིན་གྲྭ་ཟུར་དུ་གཅིག་ཡོད་རེད་ཆེད་སྦྱོང་འཛིན་གྲྭ་དེ་ཡིན་པ་ནི་དམིགས་བསལ་གྱི་ཅིག་གི་འཛིན་གྲྭ་ཟུར་དུ་འདི་འདྲའི་གས་འཚོ་ཡ་ཡོད་མ་རེད་དེ་ཡིན་ན་ཡང་ད་ཡོད་དེ་འདྲ་ང་རང་ཚོ་སློབ་དཔོན་བགྲེས་གཞོན་རྣམ་པ་ཅིག་ཡིན་འདུག་ལམ་སྟོན་གྱི་འོག་ལ་ཨ་ནི་སློབ་དཔོན་རྣམས་ལམ་སྟོན་པའི་སློབ་དཔོན་དང་སློབ་མ་ཁོ་རང་གཉིས་བར་ལ་འདུག་ཟེར་ད་གཅིག་ཞིབ་འཇུག་རེད་ཞིབ་འཇུག་གི་ཐབས་ལམ་བརྒྱུད་རིམ་འདིའི་ཐོག་ནས་ནི་ཅིག་དཔྱད་རྩོམ་འབྲི་ཡས་དང་འདི་ཅིག་ཤུགས་ཆེན་པོ་ཞིག་འདི་འདྲས་ཅིག་སླེབས་བསྡད་ཡོད་རེད། ད་ནང་བཞིན་གྱི་ད་གཙུག་ལག་རབ་འབྱམས་པ་གི་འཛིན་གྲྭ་འདི་གསར་བ་ཅིག་ཆགས་བསྡད་ཀྱི་ཡོད་རེད་གཙུག་ལག་རབ་འབྱམས་པ་འདྲ་བོ་སྡེ་ཚན་འདྲ་བོ་ཆ་བཞག་པ་ཡིན་ན་ལོ་རྒྱུས་བྱས་རྩོམ་རིག་བྱས་ད་ནང་བཞིན་གྱི་ད་སྐད་བརྡ་རིག་པ་གི་གཙུག་ལག་རབ་འབྱམས་པ་བྱས་རྗེས་འདི་སུ་ད་ཨེམ་ཨེ་དང་མཉམ་པའི་གི་གཙུག་ལག་རབ་འབྱམས་པ་འདི་འདྲས་ཅིག་གསར་བ་འདུག་སླེབས་བསྡད་ཡོད་རེད། ད་ག་ནང་བཞིན་གྱི་ད། དམའ་རིམ་འདི་ལ་ད་དེང་སང་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ད་གཞོན་སྐྱེས་མང་པོ་ཞེ་བོ་ཞིག་དཔེར་ན་ཆ་བཞག་ན་སྨན་རྩིས་ཁང་ལ་ཡིག་ཚད་གཏང་མཁན་ཡིན་པ་ནས་ད་ག་ནང་བཞིན་གྱི་གཞུང་ཞབས་ལ་རྒྱ་གར་གྱི་མཐོ་རིམ་སློབ་གྲྭར་འགྲིམ་བྱས་ཨ་ནི་ཆ་ཚང་ཐོན་ལག་འཁྱེར་ཆ་ཚང་ཐོན་བྱས་ཨ་ནི་གཞུང་ཞབས་གནང་མཁན་གཞུང་ཞབས་ཡ་ཕྱག་ལས་གནང་འདོད་ཡོད་པ་ཚོ་ལ་བོད་པའི་གི་སྐད་ཡིག་གི་ཨ་ནི་ཆུ་ཚད་ཀྱི་མི་འདང་བའི་གི་དཀའ་ངལ་ཅིག་འཕྲད་ཡོད་དུས་འདི་ཚོ་ལ་ཡང་ཅིག་གི་ཟབ་ཁྲིད་ཀྱི་གོ་སྐབས་ཕུལ་ཡས་རེད་ཨང། ད་ལྟའི་ཆ་ལ་ཡིན་ན་ད་ང་ཚོ་གི་སྐད་ཡིག་འཛིན་གྲྭ། སྐད་ཡིག་འཛིན་གྲྭ་འདི་སྔོན་མའང་འདུག་པ་ཡིན་ན་རྩ་བའི་གི་འགོ་ཐོག་ནས་ཡོད་རེད་དེ་ཡིན་པ་ཡིན་ནའི་དེ་འདྲའི་གི་དམིགས་བསལ་ཞེ་བོ་ཅིག་གི་དེ་ང་ཚོ་ལས་རིམ་འདི་འགྲོ་གི་ཡོད་མ་རེད་ད་ད་ལྟའི་དུས་ཚོད་ལ། སྐད་ཡིག་འཛིན་གྲྭ་འདི་ཤུགས་ཆེན་པོ་ཞེ་བོ་ཅིག་ཏུ་འགྲོ་གི་ཡོད་རེད་དེའི་ནང་ལོགས་ལ་ད་ཕྱི་རྒྱལ་ཡུལ་གྲུ་ཁག་མི་འདྲ་བ་ད་དཔེར་ན་ད་ལྟའི་ཆ་ལ་ཡིན་ན་ཉི་ཤུ་ཙམ་ནས་ལུང་པ་ལུང་པ་ཉི་ཤུ་ཙམ་ནས་ནི་སློབ་མ་བཞི་བཅུ་ཞེ་ལྔ་འདི་འདྲས་ཅིག་ཏུ་སློབ་སྦྱོང་གནང་ག་གནང་བསྡད་ཡོད་རེད་ཨ་འདིའི་ནང་ལོགས་ལ་ད་དེ་འདྲ་དམིགས་བསལ་གྱིས་ད་ང་རང་ཚོ་བོད་པའི་གཞོན་སྐྱེས་ཕྱི་རྒྱལ་ནས་ཕེབས་མཁན་ཚོ་ལ་ཨ་ནི་འདི་གཅིག་གི་ཡ་འཛུལ་ཞུགས་བྱེད་ཡས་ལ་བང་སྒྲིག་མི་དགོས་པ་ཨ་ནི་ཕྱི་རྒྱལ་སློབ་མ་ཚོ་ཡིན་པ་ཡིན་ན་ཨ་ནི་གཅིག་གི་བང་སྒྲིག་ཐོ་རྒྱག་བང་སྒྲིག་ད་ག་ནང་བཞིན་གྱི་སློབ་ཡོན་དེ་ཚོ་སྔོན་དོད་ནས་ཕུལ་དགོས་ཡས་ད་འདི་འདྲས་གི་གཅིག་ཆ་རྐྱེན་མང་པོ་ཅིག་ཡོད་རེད་ད་ང་རང་ཚོ་ཕྱི་རྒྱལ་ནས་ཕེབས་མཁན་གྱི་བོད་རིགས་ན་གཞོན་ཚོ་ཡིན་པ་ཡིན་ན་འདི་ལ་ཐད་ཀར་ཡ་འཛུལ་ཞུགས་བྱེད་ཡས་དེ་ཡང་དུས་ཚོད་ཀྱི་ཆ་ནས་གཅིག་གིས་ཟླ་བ་གཅིག་ཞུ་ནའི་རེད། ཟླ་བ་གསུམ་ཞུ་ནའི་ད་གང་ལྟར་དུས་ཡུན་སོ་སོ་གི་ག་ཚད་ཅིག་ཁོམ་གི་ཡོད་ན་དེ་ལ་དཔག་པའི་གི་བེད་ཕར་བསྟུན་བྱས་ཨ་ནི་གོ་སྐབས་ལེན། ཨ་ནི་ད་ནང་བཞིན་གི་དེ་ད་ང་ཚོ་གཅིག་གི་རྒྱ་གར་ནང་ལོགས་ལ་གཅིག་གི་བོད་པའི་གི་སློབ་ཕྲུག་མང་པོ་ཅིག་ཨ་ནི་ཅིག་གི་སློབ་གྲྭ་འདི་ཚོ་རྒྱ་གར་གི་ད་སློབ་གྲྭ་སྒེར་གི་བསླབ་གྲྭ་རེད་ད་ནང་བཞིན་གི་གང་ལྟར་སློབ་གྲྭ་ཡག་པོ་འདི་འདྲ་ལ་བཏང་ཡས་ཀྱི་ལུགས་སྲོལ་ཅིག་ཡོད་རེད། འདི་ཚོ་གི་སློབ་ཕྲུག་འདི་ཚོ་ཡིན་པ་ཡིན་ནའི་ང་ཚོ་གི་ད་ཅིག་ཁོ་རང་ཚོ་གི་གུང་སེང་དང་སྟབས་བསྟུན་བྱས་ཆོས་རིག་ལས་ཁུངས་དང་མཉམ་དུ་དུ་སུ་མ་ལས་རིམ་ཅིག་བསྒྲིགས་བྱས

ང་ཚོའི་ལས་རིམ་གསན་མཁན་མང་པོ་ཅིག་གིས་རྒན་ཞིང་གཤེགས་རྒན་བློ་བཟང་རྒྱ་མཚོ་ལགས་སུ་ཡིན་པ་དང་དེ་འདྲས་མ་མཁྱེན་མཁན་མང་པོ་ཅིག་ཏན་ཏན་ཡོད་ཀི་རེད་དྲན་གི་འདུག་ངས་དུས་ཚོད་རྐྱེན་པས་རྒན་ལགས་ད་རེས་ང་ཚོ་རིགས་ལམ་མ་ལག་གཉིས་སྒང་ལ་ཡ་ཞིབ་ཚགས་པོ་ཅིག་འགྲོ་ཐུབ་ཀི་མི་འདུག་ས་རཱ་མཐོ་རིམ་སློབ་གཉེར་ཁང་འདི་རྒན་ཞིང་གཤེགས་དམ་པ་ཁོང་གིས་དགོས་པ་དམིགས་ཡུལ་ག་འདྲས་ཅིག་གི་ཐོག་ནས་ཨ་ནི་ཅིག་བཙུགས་གནང་པ་ཅིག་ཡིན་ན་ང་ཚོ་སྙིང་བསྡུས་ཅིག་བཀའ་གནང་རོགས་གནང་ཞུ་གི་ཡིན།
ལགས་སོ་ལགས། ཐོག་མར་འདི་ལ་བདག་རེ་ཤ་རྒན་ཡིན་ད། བཙན་བྱོལ་གྱི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་གཙོ་བོ་འདི་བོད་པའི་སྐད་ཡིག་དང་ད་ནང་བཞིན་གྱི་ནང་པ་སངས་རྒྱས་ཀྱི་ཆོས་འདི་མི་ཉམས་རྒྱུན་འཛིན་བྱེད་པ་དང་མཉམ་དུ་དེང་དུས་ཀྱི་ད་སློབ་སྦྱོང་འདི་གི་གོ་སྐབས་འདི་འདི་འདྲས་ཀྱི་ཕུལ་ཡས་ཀྱི་དགོངས་པ་འདི་སྔ་མོ་ནས་ཡོད་པ་ཞིག་འདི་འདྲས་ཀྱི་ཆགས་བསྡད་ཀྱི་འདུག་འདི་དུས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གི་ལོ་མཇུག་དང་དགུ་བཅུ་གི་འགོ་སྟོད་དེ་བར་ལ་ཨ་ནི་བོད་ནས་ང་རང་ཚོ་གསར་དུ་འབྱོར་མཁན་གྱི་ཅིག་ན་གཞོན་མང་པོ་ཅིག་ཕེབས་ཁོང་ཚོ་གིས་བོད་ནས་ཚུར་ཕེབས་པའི་སྐབས་དུས་ནས་ཨ་ནི་བོད་པའི་གི་སྐད་ཡིག་གི་རྨང་གཞི་དེ་ཡག་པོ་ཡོད་པ་བྱས་ཡིན་ན་ཡང་ད་ཁོང་ཅིག་ལག་ཁྱེར་དང་འདི་འདྲས་མེད་པའི་ཐོག་ནས་ཨ་ནི་སྤྱི་ཚོགས་ནང་ལོགས་ལ་སོ་སོ་གི་ཅིག་གི་སློབ་སྦྱོང་འདི་འདི་དང་མཉམ་པའི་གི་ལས་ཀ་དང་འདི་འདྲའི་ཐོག་ལ་ཨ་ནི་ཅིག་གི་མཉམ་ཞུགས་བྱེད་མ་ཐུབ་པ་དང་འདི་འདྲའི་ཅིག་གི་གནས་སྟངས་ཅིག་ཆགས་ཡོད་དུས་ཨ་ནི་དགེ་རྒན་འོས་སྦྱོང་འདི་ཐོག་མར་འགྲོ་འདི་འདི་འདྲའི་ཅིག་བྱེད་ཅེས་འགོ་བཙུགས་བཞག་ཨ་ནི་འདི་དང་མཉམ་དུ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་ད་དུས་ཀྱི་འགྱུར་བ་ཅིག་ཐེབས་བྱས་ཨ་ནི་ཅིག་གི་བོད་པའི་གི་བསླབ་གྲྭ་ཁག་གི་ནང་ལོགས་ལ་བོད་ཡིག་དགེ་རྒན་གི་གནས་ཚད་ཅིག་གི་གནས་ཚད་མར་ག་ལ་གང་འཚམ་ཅིག་ཟགས་འགྲོ་གི་ཡོད་པ་དང་དགེ་རྒན་ཡོད་པ་དེ་ཚོ་ལོ་ད་དགུང་ལོའི་ཆ་ནས་ཨ་ནི་བགྲེས་པོ་ཆགས་བྱས་ཨ་ནི་བྱས་ཙང་ཅིག་གི་དགེ་རྒན་གི་ས་མིག་དེ་དཀའ་ངལ་མེད་པའི་དཀའ་ངལ་ཅིག་འཕྲད་དུས་ཨ་ནི་དགེ་རྒན་འོས་སྦྱོང་དེ་ཐོག་མར་བཙུགས་ཡས་དང་དེ་དགེ་རྒན་འོས་སྦྱོང་ཐོག་མར་བཙུགས་པ་དང་མཉམ་དུ་ཨ་ནི་ལས་བྱེད་གི་གཞུང་ཞབས་སྲི་ཞུ་བ་རྣམ་པ་ཚོ་ལ་ཨ་ནི་བོད་ཡིག་གི་གནས་ཚད་ཀྱི་ཐོག་ནས་དཀའ་ངལ་ཅིག་འཕྲད་ཡོད་དུས། ད་བོད་ཡིག་སྐད་ཡིག་ཡར་རྒྱས་བཏང་ཡས་རང་གི་ཆེད་དུ་ནི་ལས་བྱོས། སྲི་ཞུ་བ་རྣམས་ལ་ནི་ལས་བྱེད་ཡོན་སྦྱོང་འདུག་ཅེས་བྱས། ད་ལས་འདི་དགེ་རྒན་ཡོན་སྦྱོང་དང། ཅིག་གི་ཁར་ལོག་རེད། སྲི་ཞུ་བ་ཚོ་ལ་བོད་བོད་པའི་སྐད་ཡིག་གི། ཅིག་གི་ལས་རིམ་དཔེ་དེ་ཐོག་མར་དེ་འདྲས་གྲུབ་ཅིག། ཆགས་བཞག་ད་དེ་ནས་ག་ལི་ག་ལི་བྱས་བྱས་ནི་མཐོ་རིམ་རིག་གནས་རབ་འབྱམས་པ་འདི། ལམ་སང་ཅིག་གོ། ཐོག་མའི་འཆར་གཞིའི་ནང་ལོགས་ལ། འདུག་དེ་ཡིན་ན་ཡང་ལམ་སང་ཅིག་འགོ་བཙུགས་མི་འདུག་གང་ཡིན་ཟེར་ན་དེ་དགེ་རྒན་གྱི་དགོས་མཁོ་དེ་ཅིག་ཆེན་པོ་ཅིག་ཆགས་བསྡད་ཡོད་དུས་དང་པོ་དེ་ལ་ཤུགས་རྒྱག་ས་དེ་དགེ་རྒན་དང་ནི་ལས་བྱེད་ལ་འདུག་ཤུགས་དྲག་ཅིག་བརྒྱབ་བྱས་ད་གང་དག་གཙོ་བོ་འདྲ་དེ་སྐད་ཡིག་མི་ཉམས་རྒྱུན་འཛིན་བྱེད་ཡས་དེ་གཙོ་ཆེ་ཤོས་འདྲ་ཅིག་གལ་ལ་དགེ་འདུག་དགོངས་པ་བཞེས་བཞག་ལ་ས་རཱ་མཐོ་སློབ་ལ་དཔག་པའི་དགེ།
ལགས་ལགས་སོ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་རྒན་པ་སངས་ཚེ་རིང་ལགས་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡས་དང་དེ་ནས་ང་ཚོ་དེའི་མཇུག་ལ་ཡ་ད་ད་ད་ས་རཱའི་སློབ་ཟུར་ཨ་ནི་གཉན་ཐར་ལགས་དང་ལྷན་དུ་བཀའ་མོལ་ཁག་ཅིག་ཞུ་གི་ཡིན་གཉན་ཐར་ལགས་ཡིན་པ་ཡིན་ན་ད་ས་རཱའི་སློབ་ཟུར་ཅིག་ཆགས་བསྡད་ཀྱི་ཡོད་རེད་དེང་སང་ཁོང་ཨ་ནི་རྒྱ་གར་ལྷོ་ཕྱོགས་ཏཱ་ལའི་བླ་མ་མཐོ་སློབ་ཀྱི་བོད་ཀྱི་ལོ་རྒྱུས་སློབ་དཔོན་ཅིག་ཆགས་བསྡད་ཀྱི་ཡོད་རེད་གཉན་ཐར་ལགས་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡས་དང་ད་ད་ད་ཁྱེད་ས་ཁེ་གཉིས་ད་ས་རཱ་མཐོ་སློབ་དབུ་བརྙེས་ནས།

ལགས་ལགས་སོ། གཉན་ཐར་ལགས་སྐབས་དེ་དུས་སྒང་ལ་ཡ་ད་དེ། དཔེར་ན་ས་རཱ་མཐོ་སློབ་ལ་ཡ་དེའི་ཚེ་དེའི་དུས་ལ་ཡ། རྩ་བའི་རྒྱ་གར་ནང་ལ་ཡ་བཙན་བྱོལ་ནང་ལ་བོད་པའི་མཐོ་སློབ། ད་རྡ་རམ་ས་ལ་རང་ཆ་བཞག་པ་ཡིན་ན་ནོར་གླིང་མཐོ་སློབ་ཡོད་རེད་ཡང་དེ་མིན་གྱི་ཝ་ར་ཎ་སི་ཡོད་རེད། དེ་གས་དེ་ལ་ཡ་མ་ཕེབས་པ་བྱས་ཡང་ཅིག་ས་རཱ་ལ་ཡང་དམིགས་བསལ་ཅིག་ག་ཞུ་དགོས་རེད་ཡོན་ཏན་ཞུ་དགོས་རེད་པས་ཆ་རྐྱེན་ཞུ་དགོས་རེད་པས་དེ་འདྲ་ཡང་ཅིག་དམིགས་བསལ་ག་རེ་གཟིགས་ཡོད་ན།
ད་ལྟའི་དུས་ཚོད་དེའི་ནང་ལོགས་ལ་མཚོན་པ་ཡིན་ན། ད་རྡ་རམ་ས་ལ་དང་དེའི་ཉེ་འཁོར་ནས་བོད་ཡིག་གི་ཨ་ནི་མཐོ་རིམ་གི་སློབ་སྦྱོང་བྱེད་ས་འདྲ་བོ་དེ་ལ་ག་རེ་ཟེར་དགོས་རེད་ཡག་ཤོས་འདྲ་བོ་གཅིག་དང་ཨ་ནི་ལོ་རྟག་པར་སྡོད་ཡ་ཡོད་རྒྱུ་གཅིག་ཡོད་ར་སློབ་མ་སྡོད་བཞིན་པ་དེ་འདྲ་གི་རྣམ་པ་འདྲ་བོ་ཡོད་རྒྱུ་དེ་ས་རཱ་རེད་ད་ནོར་གླིང་ཡིན་པ་ཡིན་ན་དེ་དུས་ན་གཅིག་ནི་དུས་ཚོད་ལོ་རྟག་པར་སྡོད་ཐུབ་ཀྱི་ཡོད་ས་མ་རེད་ཨ་ནི་ཉིན་ཤར་རྐྱང་གཅིག་ག་རེ་ཟེར་དགོས་རེད་ད། ངོ་ཤེས་པ་དང་དེའི་ནང་ལོགས་ནས་ད་གོ་སྟངས་འདྲ་དང་ཤེས་སྟངས་འདྲ་ཅིག་ཡོད་ན་ས་རཱ་དེ་མང་ཙམ་གོ་གི་ཡོད་ར། ཏུ་ཕྱིན་ན་ནི་ས་རཱ་ལ་ཡིག་ཚད་བཏང་ཡོད་དུ་ཆ། སྤྱི་ཡོངས་ཀྱི་ཆ་ནས་ད་ཁྱེད་སྔོན་མ་སློབ་སྦྱོང་གནང་བའི་སྐབས་ལ་ཡ་ད་དེ་དུས་སྒང་ལ་ད་ལོ་གསུམ་བཞི་ཅིག་མ་གི་ལ་མཐོ་རིམ་རབ་འབྱམས་གནང་ཡོད་རེད། ས་རཱ། མཐོ་སློབ་ཤེས་ཡོན་བསྟི་གནས་ཁང་འདི་ལ་ཡ། སྤྱི་ཡོངས་ཀྱི་ཁྱེད་རང་གི་གཟིགས་སྟངས་ག་འདྲས་ཡོད་ན་ད་བསླབ་གཞི་རེད་དགེ་རྒན་རེད་ཨ་ནི། ཤེས་ཡོན་བསྟི་གནས་ཁང་གི་ཁོར་ཡུག་ཕྱིའི་འཛུགས་སྐྲུན་དང་དེ་གས་ག་འདྲས་འདྲ་ཞིག་ཁྱེད་རང་གི་གཟིགས་སྟངས་ག་འདྲས་བྱུང་ཡོད་ན། ད་དེ་དུས་དུས་ཚོད་དེ་ལ་མཚོན་པ་ཡིན་ན་ད་ང་ཚོ་ད་དེ་དུས་དེ་ལ་ཡོད་མ་རེད་ད་བསྟི་ནི་ཕྱིན་ཆད་འཇར་པན། ཤོག། ད་མང་པོ་ཅིག་ནི་གཞི་གྲངས་འགྱུར་བ་འགྲོ་ཡོད་མ་རེད་སློབ་གྲྭ་ཡིན་པ་ན་ད། དེ་དུས་ན་ནོར་གླིང་དང་ད་ད་ལྟ་འདི་ཝཱ་ར་ཎཱ་སི་དང་འདི་ཚོ་གར་ས་ར་དང་འདི་ཚོ་བོད་ཡིག་གི་སློབ་སྦྱོང་བྱེད་ས་དང་ནི་ལྷག་པར་དུ་བོད་ནས་ཡོང་མཁན་འདི་ཚོ་ཡིན་པ་ཡིན་ན་ང་ཚོ་འགྲོ་བ་ཡིན་པ་ཡིན་ན་དེ་དུས་སྒང་ལ་ད་སློབ་གཉེར་བྱེད་ས་གཙོ་བོ། མང་ཤོས་ས་ར་དང་ནི་ཁ་ཤས་ནོར་གླིང་ལ་སློབ་སྦྱོང་བྱེད་ས་དེ་འདྲ་འདྲ་པོ་ཅིག་རེད་བ། ད་དེའི་ནང་ལོགས་ནས་བྱས་པ་ན། ད་ང་ས་ར་འགྲོ་ནས་ས་ར་ནས་སློབ་སྦྱོང་བྱེད་ནས་རེད་ས་ར་ནས་སློབ་སྦྱོང་བྱེད་ནས་བསྡད་པའི་རིང་དང་ཨ་ནི། ད་སྐྱིད་སྡུག་གཏང་གི་སྐྱིད་སྡུག་དུས་ཚོད་དེ་ནང་ལོགས་ལ་ཡིན་ན་རེད་ད་གཙོ་བོ་དགེ་རྒན་རྣམ་པ་ལ་སློབ་ཁྲིད་བྱེད་སྟངས་ཨ་ནི་ད་ཅིག་སློབ་ཁྲིད་ཀྱི་ནང་དོན་ད་བསླབ་གཞི་བྱེད་སྟངས་དེ་ཚོ་བཀོད་སྒྲིག་བྱེད་སྟངས་གང་ཅིའི་ཐད་ནས་ཀྱི་དུས་ཚོད་དེ་ལ་མཚོན་ན་དཔེ་ཡག་པོ་དང་ཕན་པོ་ཅིག་མི་ལ། འདི་ཕོག་ཐུག་ནས་འགྲོ་བ་ཅིག་ཡོད་ར་ད་སློབ་གསོ་གི་གནད་དོན་དེ་དེ་འདྲ་འདྲ་པོ་ཅིག་མཐོང་སོང་དེ་དུས་ན།
ལོ་ལོ་སོ། གཉན་ཐར་ལགས་ད་ལྟ་རྩ་བའི་ཤེས་ཡོན་བསྟི་གནས་ཁང་དེ་ཨ་ནེ་གཅིག་གི་བཙན་བྱོལ་ནང་གི་བསྟི་གནས་ཁང་གཞན་པ་དང་ད་གཅིག་གི་སྤྱི་བོད་ཀྱི་རིག་གནས་དང་ཨ་ནེ་སྐད་ཡིག་སྤྱིའི་ཐོག་ལ་ཡ་ཞབས་ཏོག་རླབས་པོ་ཆེ་སྒྲུབ་མཁན་གཅིག་ཆགས་བསྡད་ཀྱི་ཡོད་རེད། ད་ཡང་འདི་ཁྱེད་རང་སྒེར་གྱི་ལྟ་སྟངས་ག་འདྲེ་འདྲ་ཅིག་ཡོད་ན་དཔེར་ན་ཁྱེད་རང་ད་ལྟ་ཏཱ་ལའི་བླ་མ་མཐོ་སློབ་ཀྱི་ད་སློབ་དཔོན་གནང་གི་ཡོད་རེད། ས་རཱ་སློབ་ཕྲུག་ཕ་ནས་ནས་ཐོན་པ་ནང་ནས་ད་སྤྱི་ཚོགས་ནང་ཕྱག་ལས་གནང་མཁན་མང་པོ་ཅིག་ཡོད་རེད་དེ། ཡིན་པ་ཡིན་ནས་ད། ཁྱེད་ལྟ་བུ་ཡིན་པ་ཡིན་ན་རིག་གནས་སློབ་སྦྱོང་གནང་ཨ་ནི་དེ་ག་རང་སྒང་ལ་ད་རིག་གནས་རང་སྒང་ལ་ཡ་སྐད་ཡིག་སྒང་ལ་ཡ་ཕྱག་ལས་གནང་བསྡད་ཡ་ཅིག་ཆགས་ཡོད་དུས་སྒང་ལ་ཁྱེད་རང་སྒེར་འདྲ་པོ་ཅིག་ལ་ཡ་ཚོར་བ་འདྲ་པོ། མ་ཡུམ་སློབ་གྲྭ་དེའི་ཐོག་ལ་ཡ་ཁྱེད་རང་གིས་བཅངས་པའི་གི་སེམས་ཚོར་ག་འདྲེ་འདྲ་ཅིག་ཡོང་གི་ཡོད་ན། ད་དེའི་སྐོར་ནས་ག་རེ་ཟེར་དགོས་རེད་སྤྱིར་བཏང་ད་ད་ས་ར་ད་ཚུགས་ནས་ལོ་འདི་འདི་འདྲ་དུ་འཁོར་བ་དང་ལྷག་པར་དུ་ད་ཁ་སང་རིག་སློབ་མ་ལག་གཉིས་ཚུགས་ནས་ད་དུས་ཚོད་ལོ་ངོ་ད་ཕལ་ཆེར་ལྔ་བཅུ་ཙམ་འཁོར་གྱིན་དེ་འདྲ་བའི་རྗེས་དྲན་གཅིག་བྱེད་ཀྱི་ཡོད། འདི་སྐབས་ལ་མཚོན་པ་ཡིན་ན་ང་རང་གིས་ད་དུས་མཉམ་དུ་བསྡུར་ནས་འགྲོ་ཞེས་ན། དེ་དུས་ག་རེ་ཟེར་དགོས་རེད། ཤེས་ཡོན་འགྲུལ་བཞུད་འདྲ་པོ་དང་ང་དང་འདྲ་བའི་ཆ་མཚོན་འགྲོ་རྒྱུ་ཆ་ཁར་བསམ་བློ་བཏང་ནས་དང་པོ། རབ་འབྱམས་པའི་ལག་འཁྱེར་དེ་ལ་བརྟེན་ནས། ཨ་ནེ་ངས་ད་ལྟ་རྒྱ་གར་དུ་ད་བ་ན་ར་སི་ཧིན་དུ་ཡུ་ནི་ཝེར་སི་ཏི་ཡི་ནང་ལོགས་ནས། གཙུག་ལག་རབ་འབྱམས་པ་དང་ནི། འབུམ་རམས་པའི་སློབ་སྦྱོང་དེ་བྱས་རེད་བ། ད་རུང་དེ་མ་ཡིན་པ་ཅིག་ནི་གཞན་པ་ཅིག་དེ་ཉིད་ད། ནང་ཆོས་ཀྱི་ད། དབུ་མ་རབ་འབྱམས་པ་ཕར་ཕྱིན་རབ་འབྱམས་པ་དང་ནི་ད་ད། རྒྱ་ཡིག་དང་ནང་ཆོས་ཀྱི་ལོ་ཙཱ་བྱེད་ཡ་དང། འདི་གི་སློབ་སྦྱོང་དེ་ཚོ་ཡིན་པ་ཡིན་ན། མེག་ལོར་ད་དྷ་རམ་ས་ལ་མེག་ལོར་རང་ནི། ནི། རིགས་ལམ་སློབ་གཉེར་ཁང་གི་ནང་ལོགས་ལ་བཙུགས་པ་དང་དེ། དེ་ཚོ་འགྲོ་ཞོར་དང་དེ་འདྲ་ཅིག་ནི་ནི། ཡང་དེ་ནི་སློབ་སྦྱོང་བྱེད་དུས་དེ་བྱེད་དུས་སྒང་ལ། སློབ་གྲྭ་མ་ལག་གཉིས་ཆར་འབྲེལ་བ་ཡོད་རྒྱུ་དང་ཨ་ནེ་ཁོ་གཉིས་ཆར་ལ་མཚོན་པ་ཡིན་ན། ངའི་སློབ་སྦྱོང་དང་འདིའི་ཐོག་ལ་ཕན་ཐོགས་ནས་བཀའ་དྲིན་ཆེན་པོ་འདྲ་པོ་ཅིག་རེད་ཨ་ནེ། ད་ལྟའི་གི་ག་རེ་ཟེར་དགོས་རེད་ང་ཚོ་འདི་དུས་ན་བོད་ནས་ཡོང་ཨ་ནེ་འདི་ནས་དང་པོ་གཙུག་ལག་རབ་འབྱམས་པའི་ལག་འཁྱེར་ལེན་ས་དེ་ས་ར་ཆི་ཏི། བརྒྱུད་རིམ་དེ་ལ་མཚོན་ནས་ཨ་ནི་རྒྱ་གར་ནང་ལོགས་ནས་ཀྱི་སློབ་སྦྱོང་གཞན་པ་གི་གོ་སྐབས་རག། དེ་ནས་ཀྱི་ད་དེང་སང་ཡིན་པ་ཡིན་ན་ཨ་ནི་ད་ཅིག་བོད་ཀྱི་ལོ་རྒྱུས་དང་ནི་ཞིབ་འཇུག་དང་དེ་འདྲའི་སྒང་ནས་ཀྱི་སློབ་ཁྲིད་བྱེད་ཡ་དང་ཅིག་ད་མཛུབ་སྟོན་དང་རོགས་པ་འདྲ་པོ་བྱེད་ཡ་མང་པོ་ཅིག་ཅིག་བརྒྱུད་རྒྱུ་ཚང་མ་ལོ་ད་དང་ད་རིགས་ལམ་སློབ་གཉེར་ཁང་མ་ལག་ས་རཱ་དང་ད་རིགས་ལམ་སློབ་གཉེར་ཁང་མ་ལག་འདིའི་སྐབས་ཀྱི་སློབ་སྦྱོང་བྱེད་རྒྱུ་དེ་ཚོ་ཚང་མ་ནི་ག་རེ་ཟེར་དགོས་རེད། ནུས་པ་དང་ཨ་ནི་ཕན་ཐོགས་བྱུང་རྒྱུ་བྱས་ཡོད། དེ་ཡང་ཁར་ཡང་བསྐྱར་སོ་སོའི་སྤྱི་ཚོགས་ནང་ལོགས་ལ། འདི་འདྲའི་ཅིག་ད་ཅིག་གིས་བེད་སྤྱོད་བྱེད་ཡ་དང་འདི་ཚང་མར་གོ་སྐབས་ཡོང་རྒྱུ་དེ་ཚང་མ་གཅིག་དུས་སུ་འབྲེལ་བ་འདྲ་པོ་ཆགས་རྒྱུ་ཞིག་རེད་བསམ་གྱི་འདུག་དེ་ང་གཅིག་པུ་མ་ཡིན་པ་བྱས་ནས་ང་དང་ང་ནང་བཞིན་གྱི། རིགས་ལམ་སློབ་གཉེར་ཁང་དང་ས་རཱ་ནས་སློབ་སྦྱོང་རྒྱུན་རིང་པོ་བྱས། སྤྱི་ཚོགས་གཞན་པའི་ནང་སློབ་སྦྱོང་བྱས། ཡང་རང་གི་སྤྱི་ཚོགས་ནང་ཚུར་ཡོང་ནས་ལས་ཀ་བྱེད་བཞིན་པ་དང། ད་ཅིག་ཡང་མིན་ན་ཅིག་རང་གི་རིག་གཞུང་དང་དེ་འདྲའི་གི་སྒང་ལ་མུ་མཐུད་ནས་ཞིབ་འཇུག་དང་དེ་འདྲའི་བྱེད་རྩིས་བྱུང། འདི་འདྲའི་གི་མི་མང་པོ་བཟོས་ཡོད་པ་འདི་ཚང་མ་ལོ་ག་རེ་རེད་ཟེར་ན་བཙན་བཤུག་གནང་ལུགས་ནི་ད་དེ་འདྲ་རིགས་ལམ་མ་ལག་གི་སློབ་གཉེར་གི་ལམ་ཁ་འདི་འདྲ་ཅིག་དང། མཐུན་རྐྱེན་འདི་འདྲ་ཅིག་ཡོད་པ་ལ་བརྟེན་ནས་ནི་བྱུང་གི་ཡོད་ར་དེ་འདུག་འདི་ཕྱིར་དྲན་བྱས་ན་ཅིག་རུང་བ་དང་ནི་ཅི་དཀར་གཟིགས་འོག་རེད་འདི་བརྒྱུད་རིམ་འདི་བརྒྱུད་ནས་གི་མི་མང་པོ་ཅིག་ལ

ནུས་པ་འདྲ་པོ་ཞེ་པོ་ཐོན་ཡོད་པ་དེ་ད་ཕར་ཆེར་འདི་བརྒྱུད་རིམ་དེ་ནང་ལོགས་ལ་འབྲེལ་བ་ཡོད་མེད་ཚང་མ་ལ་ཧ་གོ་རྒྱུ་དང་ཨ་ནི་ད་ལྟ་ང་ཚོ་ཕྱིར་ལྟ་བྱས་པ་ཡིན་ན་གཞུང་གསེབ་ཀྱི་ད་ལྟ་བོད་ཡིག་གི་གནས་ཚད་ཡིན་ན་རེད་སློབ་གྲྭ་ཁག་གི་དགེ་རྒན་གྱི་འོས་སྦྱོང་ཡིན་པ་ཡིན་ན་རེད་ད་གཞན་པ་ད་ཅིག་བོད་ནས་སླེབས་རྒྱུ་ལྷག་པར་དུ་དེའི་ནང་ནས་དམིགས་བསལ་འདྲ་པོ་ཞིག་དེ་ག་རེ་རེད་ཟེར་ན་བརྒྱད་ཅུ་གྱ་གྲངས་ནས་ཅིག་ད་དགུ་བཅུ་ཉིས་སྟོང་ཟླ་ཐིག་པ་རུ་དེ་ལ་བོད་ནས་ཡར་ཅིག་སློབ་སྦྱོང་ག་རེ་ཟེར་སློབ་སྦྱོང་དེ་ཅིག་བྱ་རྒྱུ་གི་མི་མང་པོ་གཞོན་སྐྱེས་མང་པོ་སླེབས་རེད་བ་དེ་སླེབས་ནས་ཡོད་དུས་སྒང་ལ་དཔེར་ན་ཝཱ་ཎ་མཐོ་སློབ་འགྲོ་བ་ཡིན་པ་ཡིན་ན་བརྒྱུད་རིམ་གཞན་པ་ཅིག་བརྒྱུད་ནས་བྱས་ན་མ་གཏོགས་པའི་ཁོ་ཐད་ཀར་ཡོང་རྒྱུ་ཆེན་པོ་ས་རཱ་དང་ཁུ་སུམ་ནང་བཞིན་གྱི་ཡིག་ཚད་གཏང་ཡག་དང་དེ་འདྲའི་ཅིག་ཡག་པོ་གོ་སྐབས་དེ་ནས་དེ་འདྲའི་ཅིག་ད་འདིའི་བར་དུ་ན་ཅིག་ག་རེ་ཟེར་དགོས་རེད་ད་ང་ཚོ་ཅིག་ཐུར་འགྲོ་བ་མ་ཐུར་མཚམས་སྦྱོར་ངལ་གསོ་ར་བྱེད་རེད་བ།

འདི་ལ་འབྲེལ་བ་ཆེན་པོ་ཅིག་ཆགས་རྒྱུ་འདུག་དེ་འདྲ་ཅིག་ཚོར་གྱི་འདུག་སོང་ཙང། འདི་ལྟར། བཙན་བྱོལ་བོད་པའི་སྤྱི་ཚོགས་ལ་མཚོན་པ་ཡིན་ན། རང་གི་སྐད་ཡིག་གི་ལས་ཀ་བྱེད་ཡ་ལ། ལམ་ཁ་མཐུད་རྒྱག་ཡ་དང་དེ་ལ་སྦྱོང་བརྡར་སྤྲད་ཡ་དང། ད་ང་ཚོ་ཆེ་ན་ཆུང་ན་ད་རང་གི་སྤྱི་ཚོགས་འདིའི་ནང་ལོགས་ལ་ཆེ་ཆུང་ལ་མ་བལྟས་པར་གང་ལྟར། བོད་ཡིག་གི་ཡིག་རྩལ་གཏང་ཡ་དང་ཅིག་མང་པོ་ཞིག་ཡོང་རྒྱུ་འདི་ལ་ཕན་འགྱུར་དང་ནུས་པ། ཆེན་པོ་ཞིག་ཐོན་འདུག་གི་བསམ་རྒྱུ་དེ་ཕར་ཆེར་དངོས་མིན་གཞན་པ་གི་བྱས་གི་འདུག་ལ་དེ་བྱས་ན་ཐབས་ཐོག་བསྡད་གི་འདུག་བསམ་གི་འདུག། ལགས་ལགས་སོ་ད་ང་དུས་ཚོད་རྐྱེན་པས་སྙན་ཐར་ལགས་དེ་ག་མཚམས་བཞག་གི་ཡིན་ཨ་ནི་སྙན་ཐར་ལགས་ད་ལྟ་གོང་དུ་ད་ད་རེས་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་འདི་དང་བསྟུན་བྱས་ཨ་ནི་སྤྱི་ཡོངས་ཀྱི་ད་ཁྱེད་རང་ཕ་གི་ལ་ཡར་སློབ་སྦྱོང་གནང་བའི་གི་ཉམས་མྱོང་དང་འདི་གའི་དེ་ཚང་མ་དགོངས་ཚུལ་ལྷུག་པོ་གསུང་བ་ཐུགས་རྗེ་ཆེ་ཞུ་བ་དང་དེ་བཞིན་གྱི་གོང་དུ་ད་ལྟ་ས་རཱ་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་རྒན་པ་སངས་ཚེ་རིང་ལགས་ནས་ས་རཱ་མཐོ་སློབ་ཀྱི་ད་ལྟའི་གནས་བབ་དང་སྤྱི་ཡོངས་སྐོར་ལ་ཡང་ངོ་སྤྲོད་གནང་བ། རྣམ་པ་གཉིས་ཆར་ལ་དེ་རིང་ང་ཚོས་ལས་རིམ་འདིའི་ཐོག་ནས་ཐུགས་རྗེ་ཆེ་ཞུ་གི་ཡིན།